མཇལ་འཛོམས་གྲོས་མོལ་དེ་ཆགས་ཡོད་རེད། ད་གནས་ཚུལ་དེ་གནད་འགག་ཆེན་པོ་ཞིག་ཏུ་ངོས་འཛིན་བྱེད་དགོས་དོན་གཙོ་བོ་ག་རེ་ཡིན་ན། ལགས་རེད།
ཀུན་བཟང་ལགས་སྔོན་དང་པོ་ངས་ང་ཚོའི་སེམས་ཀྱི་ནང་ཚང་མ་ལ་ཡང་འཚམས་འདྲི་ཞིག་ཞུ། ཨ་ནི་ད་ཀུན་བཟང་ལགས་ཀྱི་དྲི་བ་དེ་ལ་ཡང་ངས་ལན་ཞིག་ད་ལྟ་ཞུས་པ་ཡིན་ན། གཙོ་བོ་གནད་དོན་དེ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་ཨ་མི་རི་ཀ་དང་རྒྱ་ནག་གཉིས་ཁྱོན་ནས་འཆམ་གྱི་ཡོད་མ་རེད། རྒྱ་ནག་དང་ཨ་མི་རི་ཀ་དེ་རྒྱལ་སྤྱིའི་གླེང་སྟེགས་ཀྱི་ཐོག་ལ་འདྲ། ཁ་གཏད་ཀྱི་རྣམ་པ་རེད་ད་ཅིག་དེ་རྣོ་ངར་ཆེན་པོ་ཞིག་ཡོད་རེད། དེའི་ཐོག་ནས་མང་པོ་ཞིག་གིས་ག་རེ་དོ་སྣང་བྱེད་ཀྱི་ཡོད་རེད་ཟེར་ན། ཨ་ནི། རྒྱ་ནག་དང་ཨ་མི་རི་ཀ་གཉིས། ཨ་ནི། བར་ལ་ཡང་མཐུན་ཕྱོགས་ག་རེ་ཡོང་གི་འདུག་ཨ་ནི་ཁོ་རང་ཚོ་ཐུག་འཕྲད་ཡོང་གི་འདུག་གས། ཨ་ནི་ཐུག་འཕྲད་བྱུང་བ་ཡིན་ན་ཨ་ནི་དེའི་ནང་ལོགས་ལ་ཡང་ཐུན་མོང་གི་རྩ་དོན་འདྲ་བོ་ཞིག་ག་རེ་བྱེད་ཀྱི་འདུག་ཟེར་ཡག་གི། གནད་དོན་དེའི་ཐོག་ནས་རང་བཞིན་གྱིས་ད་འཛམ་བུ་གླིང་ནང་ལོགས་ལ་ཡང་རྒྱལ་ཁབ་གཅིག་ནི་མི་འབོར་ཞེ་དྲག་གི་ཆེན་པོའི་རྒྱལ་ཁབ་ཅིག་མི་འབོར་ཆེ་ཤོས་ཀྱི་གྲས་ཀྱི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད། གཅིག་ནི་ད་འཕྲུལ་ལས་ལ་སོགས་པ་བཟོ་སྐྲུན་གྱི་ཨ་ནི་ཚད་གཞི་མཐོ་པོ་ཡིན་མཁན་གྱི་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད། ཨ་ནི་དེ་གཉིས་གཉིས་བར་ལ་ནམ་རྒྱུན་ནས་གཅིག་ལངས་ཕྱོགས་དེ་མ་མཐུན་པ་གཞི་རྒྱ་ཆེན་པོ་རེད།

ཉེ་བའི་ལོ་ཤས་ཀྱི་དུས་ཡུན་ནང་ལོགས་ལ་ད་ཞི་ཅིན་ཕིང་གི་བསམ་བློའི་བཏང་ཕྱོགས་ནང་ལོགས་ལ་ཡ་ཞི་མི་དཀར་པོ་དང་ནག་པོས་ཙི་ཙི་བསད་འགྲིག་གི་མ་རེད། ཙི་ཙི་བསད་མཁན་དེ་ཡིན་གཅིག་མིན་གཅིག་ཞི་མི་དམར་མོ་གཅིག་དགོས་རེད་ཟེར་ཅིང་བཤད་དུས་ད་དོན་ག་རེ་བཤད་དགོས་རེད་དེ་སྔ་ཡིན་ན་ཅིག་གི་ཆབ་སྲིད་ནང་ལ་མ་འཛུལ་བ་བྱས་ནས་ཨ་ནི་དཔལ་འབྱོར་གྱི་ཡོང་སྒོ་བཟོས་ནས་རྒྱལ་ཁབ་ལ་དཔལ་འབྱོར་ཚོང་རྒྱག་ཁེ་ཕན་བཟོས་པ་ཡིན་ན་ཁེ་བཟང་རང་རེད་རྙོག་དྲ་གང་ཡང་མེད་ཟེར་ཅིང། ཞེས་བཤད་སྲོལ་ཡོད་པ་གང་ཞིག་ལ་ཨ་ནི་ད་ད་ཆ་ཡང་དཔེར་ན་དམར་ཤོག་ཚོགས་པ་འདི་ཨ་ནི་སློབ་དཔོན་གོང་ཕུད་བྱས་ཕྱིན་གཙོ་བོ་ཆགས་ཀྱི་ཡོད་པ་མ་གཏོགས་གཞན་དག་ཚོ་ལ་ཡང་ཅིག་གི་གོ་སྐབས་མེད་པ་ཨ་ནི་ད་འདི Jack Ma གི་ལོ་རྒྱུས་རེད་ད་འདི་ལོ་རྒྱུས་མང་པོ་ཡོད་རེད་ཨན། དེ་འདྲའི་གི་ཐོག་ནས་ད་གང་ལྟར་རྒྱ་ནག་ནང་ལོགས་ལ་རྒྱ་ནག་རང་གི་ཨ་ནི་བཟོ་སྐྲུན་ལས་ཁང་དེ་ཚོའི་ཅིག་གི་ཚད་གཞི་མཐོ་པོའི་ངང་ནས་གདེང་འཇོག་ཆེན་པོའི་ཐོག་ནས། ཨ་ནི་ཅིག་གི་དངུལ་དང་ཚོང་དང་ཨ་ནི་དངུལ་བཟོ་ཡ་ལ་ཡ་ཤུགས་རྒྱབ་མ་ནུས་ཡ་དང་ཨ་ནི་ཅིག་གི་ད་གང་ལ་གང་འཚམ་ཚད་གཞི་ཅིག་གི་འོག་ལ་བསྡད་དགོས་ཡ་ཅིག་དང་ཨ་ནི་འཛམ་གླིང་ནང་ལོགས་ཀྱི་རྒྱལ་སྤྱིའི་ཅིག་གི་བཟོ་སྐྲུན་ལས་ཁང་ཚན་པ་དེ་ཚོ་ལ་ཡ་ཅིག་གི་སྔོན་དེ་ག་ནང་བཞིན་གྱི་རང་དབང་ངང་ལ་ཡ་དཔལ་འབྱོར་བཟོ་ཡ་ལ་ཡ་དཀའ་ངལ་ཅིག་འཕྲད་ཡོང་དུས་ད་དངུལ་འདི་གི་ཕར་ཅིག་ཐོན་ཡོང་དུས་གང་ལྟར་རྒྱ་ནག་འདི་ད་ལྟའི་ཆ་ལ་ཡ་དཔེར་ན་འདི་འདྲ་ཅིག་བྱེད་ཀྱི་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ལ་ད། འཛམ་གླིང་གི་རྒྱལ་ཁབ་ཚོས་ཀྱིས་ཨ་ནི་རྒྱ་ནག་ནང་ལ་ཡང་མ་འཛུགས་བྱེད་ཡག་གི་གྲངས་ཐོ་བཀོད་སྤེལ་བྱས་པའི་དུས་ཡུན་ནས་བྱས་ནས་ཨ་ནི་ཉེ་བའི་ད་ལོའི་དུས་ཡུན་ནང་ལོགས་ལ་ཡང་རྒྱ་ནག་ནང་ལོགས་ལ་ཕྱིའི་མ་རྩ་འཛུགས་སྐྲུན་བྱེད་མཁན་གྱི་ཨ་ནི་དངུལ་འབོར་འཐེན་ཡག་དེ་ཨ་ནི་ཤུགས་ཆེ་ཤོས་བྱུང་ཡོད་རེད་བྱས་ཙང་ད་རིང་ཡང་ཅིག་གི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་དཔེར་ན Wall Street Journal གསར་ཤོག་ནང་ལོགས་ལ་ཡང་གནས་ཚུལ་བཀོད་སྤེལ་བྱས་ཤག་དེའི་ནང་ལོགས་ལ་བྱས་པ་ཡིན་ན་ཁོ་རང་ཞི་ཅིན་ཕིང་གིས་ད་རིང་བསམ་བློའི་ནང་ལོགས་ལ། སྲིད་འཛིན Biden མཇལ་འཕྲད་གནང་ཡག་ལས་ལྷག་པ། ཨ་མི་རི་ཀའི་བཟོ་ཚོང་ལས་ཁང་ཁག་གི་འགོ་ཁྲིད་ཚོ་མཇལ་འཕྲད་བྱས་ཏེ་གནད་འགག་ཆགས་པ་རྩིས། དེས་སྲིད་འཛིན Biden གྱི་མཇལ་འཕྲད་ཀྱི་སྔོན་ལ་ཡང་དགོས་ཀྱི་ཡོད་པ་དང་དེ་འདྲ་བྱེད་དུས། གང་ལྟར་ཨ་མི་རི་ཀའི་གཞུང་གིས་མངོན་གསལ་དོད་པོའི་ཐོག་ནས་ད་གང་ལྟར་བཟོ་སྐྲུན་ལས་ཁང་དེ་ཚོ་དང་མཇལ་འཕྲད་གནང་ཡག་དུས་ཚོད་དེ་སྲིད་འཛིན Biden མཇལ་འཕྲད་ཀྱི་རྗེས།

ཨན་དེ་ནས་ད་ལྟ་གོང་དུ་གསུངས་ཡག་ལ་བྱས་པ་ཡིན་ན་ད་རྒྱ་ནག་གི་སྲིད་འཛིན་དང་ཨ་མི་རི་ཀའི་སྲིད་འཛིན་གཉིས་ཉེ་ཆར་མཇལ་འཕྲད་གྲོས་མོལ་གནང་བ་དེའི་བརྒྱུད་ནས་རྒྱ་ནག་ལ་དེ་ག་ཙམ་གྱི་ཁེ་ཕན་གང་མ་སོན་པ་ཅིག་ལ་ངོས་འཛིན་གནང་བ་ཅིག་གསུངས་གནང་སོང་ད་དེ་ནས་ད་རེས་གྲོས་མོལ་འདིའི་བརྒྱུད་ནས་ད་ཨ་མི་རི་ཀ་ལ་ཡ་ད་ཁེ་ཕན་ར་ཅིག་ག་རེ་བྱུང་ཡོད་དང་ཨ་མི་རི་ཀའི་གི་དམིགས་ཡུལ་ཟིན་པ་ནང་བཞིན་དེ་འགྲུབ་ཡོད་ནམ་མེད་ན།

གྲོས་མཐུན་གྱི་ནང་ལོགས་ལ་ཡང་འདི་དང་འདི་ཟེར་ཡ་འདི་གནད་དོན་གསུམ་གྱི་ཐོག་ལ་ཡང་ངོ་སྤྲོད་བྱེད་ཀྱི་འདུག་གཅིག་ནི་འདི་རེད་ཤག་ད། གཅིག་ཕྱོགས་ཕན་ཚུན་གྱི་ཨ་ནི་བདེ་སྲུང་གི་ཆེས་མཐོའི་དཔོན་རིགས་ཀྱི་བར་ལ་ཡང་ད་ཅིག། ཛ་དྲག་ཆེ་བའི་ཉེན་ཁའི་གི་གནད་དོན་དེ་འདྲ་མ་ཡོང་ཆེད་དུ་ཨ་ནི་ཐད་ཀར་བཅས་ཀྱི་དོགས་པ་རྣམ་རྟོག་ཡོད་དུས་ཕན་ཚུན་ཁ་པར་བཏང་བྱས་ནས་དོགས་སེལ་བྱེད་ཡག་གི་ཨ་ནི་འདི་གལ་ཆེན་པོ་གཅིག་ཆགས་ཡོད་པ་འདི་སླར་གསོ་ཐུབ་པའི་རྣམ་པ་ཅིག་སྟོན་གྱི་འདུག་གཉིས་པ་དེ་ལ་ཡང་ད་ཅིག་ཨ་མི་རི་ཀའི་གི་གོ་ལའི་གནམ་གཤིས་ཚ་དྲོད་ཆེ་རུ་མི་འགྲོ་བ་དེའི་ཐད་ལ་ཤུགས་སྣོན་ཞེ་དྲག་སྐྱོན་གི་ཡོད་རེད་ད་དེ་ཨ་མི་རི་ཀའི་སི་ཆེན་ནས་ཞུས་པ་ཡིན་ན་ཏག་ཏག་རང་བལྟས་གི་ཡོད་ནམ་མེད་ནམ་ད་གང་ལྟར་གཙོ་བོ་དེ་ད་ནི་དམངས་གཙོ་སྲིད་དོན་ཚོགས་པ་གི་གཞུང་འཛིན་གི་ཐོག་ནས་ཞེ་དྲག་གི་གལ་ཆེན་པོ་བརྩི་གི་གནད་འགག་བརྩི་གི་ཡོད་རེད་ག་རེ་ཟེར་ན་སྲིད་འཛིན་ཇོ་བའི་ཏེན་ཡ་འོས་ཤོག་འཕེན་མཁན་མང་པོ་ཞིག་གིས་ཨ་ནི་སྲིད་འཛིན་བའི་ཏེན་གི་ཐོག་ནས་གོ་ལའི་གནམ་གཤིས་ཚ་དྲོད་ཆེ་རུ་མི་འགྲོ་བའི་གནད་དོན་ཐད་ལ་ཤུགས་སྣོན་སྐྱོན་གྱི་ཡིན་ཟེར་བྱེད་དུས་ཁོ་རང་གི་རྒྱབ་སྐྱོར་གནང་མཁན་མང་ཚོགས་རྒྱ་ཆེན་པོ་ཅིག་གིས་གནད་དོན་དེ་རྩ་ཆེན་པོ་བརྩི་གི་ཡོད་རེད་བྱས་ཙང་རྩ་ཆེན་པོ་ཅིག་བརྩི་གི་ཡོད་དུས་གནད་དོན་དེ་རྒྱལ་སྤྱིའི་གི་གོ་ལའི་གི་དཀའ་ངལ་ཅིག་ཡིན་དུས་དེའི་ཐོག་ལ་ཡང་རྒྱ་ནག་གིས་མཉམ་ལས་དང་མཉམ་རུབ་བྱེད་དགོས་དེ་ཞེ་དྲག་གི་གནད་འགག་ཆེན་པོ་ཆགས་ཡོད་རེད་བྱས་ཙང་དེའི་ཐོག་ནས་ད་རིང་རྒྱ་ནག་གིས་དེ་ལ་ཡང་བསྟུན་མཁས་དང་མཉམ་ལས་བྱས་ཅིག་ཁས་ལེན་བྱས་བཞག་ཨ་ནི་གསུམ་པ་དེ་ལ་ཡང་ད་ད་ལྟ་ཨ་རིའི་ནང་ལོགས་ལ་གཞོན་སྐྱེས་ལོ་ན་བཅོ་བརྒྱད་ནས་བཞི་བཅུ་ཞེ་དགུའི་གི་བར་གྱི། མང་པོ་ཅིག་གིས་ཨན་ད་ལྟ Fentanyl ལབ་ཡག་ཅིག་གི་ད་བཟི་སྨན་རིགས་བེད་སྤྱོད་ཤུགས་ཆེན་པོ་ཞིག་བྱེད། ཨན་དེའི་རྐྱེན་པས་གིས་ཨ་ནི་མིའི་ཚེ་སྲོག་ཤུགས་ཆེན་པོ་ཞིག་འགྲོ་གི་ཡོད་རེད། དེ་ཚོའི་ནང་ལོགས་ལ་ཡ་ད་ཚེ་སྲོག་ཕྱིན་པ་ལོ་ཆུང། ཨ་ནི་ཚེ་སྲོག་ཕྱིན་པ་དེ་ཚོས་གིས་ཕ་མ་སྤུན་ཀྱག་དེ་རྒྱ་ལ་ཡ་ད་སེམས་སྡུག་དཀའ་ངལ་ཚད་ལས་བརྒལ་བ་ཅིག་འཕྲད་ནས་ད་གང་ལྟར་གཞུང་ལ་ཡ་ཨ་ནི་དེའི་བཀག་སྡོམ་བཟི་སྨན་དེ་བཀག་སྡོམ་དགོས་གི་རེད་ཟེར་གིས་གནོན་ཤུགས་དེ་ཤུགས་ཆེན་པོ་བྱས་ཡོད་རེད།

རྙོག་དྲ་མ་བཟོ་ཡག་ད་ལྟའི་གནས་བབ་ལ་གནས་ཡག་ཞི་བདེ་གཅིག་གི་བག་ཕེབས་ལྷིང་འཇགས་ཐོག་གནས་ཡག་རེད་ཨ་ནི་དེ་ནང་བཞིན་ད་ཡུ་ཁི་རེན་ནང་ལོགས་ལ་ཨུ་རུ་སུའི་ཐོག་ལ་ཡག་ཕྱོགས་མ་བྱས་ཡག་དང་ཨ་ནི་ཨིས་རལ་དང་པེ་ལི་སི་ཐན་གི་འཐབ་རྩོད་ནང་ལོགས་ལ་ཨ་ནི་རྒྱ་ནག་རང་དང་འབྲེལ་བ་ཡོད་པའི་གི་རྒྱ་ནག་གི་ཤུགས་རྐྱེན་འགྲོ་ས་ཡོད་པ་ཨི་རན་གི་ཐོག་ལ་ཡང་ངན་སྐུལ་བྱེད་རྒྱུ་མེད་པ་སོགས་པ་ད་གནད་དོན་དུ་མ་ཞིག་ཐོག་ལ་ཡག་ད་གླེང་སློང་བྱས་ཡོད་རེད་ཨ་ནི་དེའི་ཞོར་ལ་ཡང་གནས་ཚུལ་ད་འགྲོ་བ་མིའི་ཐོབ་ཐང་གི་རྩ་དོན་དེ་ཨ་མི་རི་ཀའི་གཞུང་དང་དམིགས་བསལ་གྱི

ལགས་རེད་ད། འདི་གཙོ་བོ་རྒྱལ་ཁབ་ཉི་ཤུ་ཉི་ཤུ་རྩ་གྲངས་རྒྱལ་ཁབ་ཉི་ཤུ་ལྷན་ཚོགས་འདིའི་ཐོག་ལ་ཕེབས་ཡོད་རེད་ཨ། འདི་ཡང་ད་ཨེ་ཤ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ་དེ་ཚོ་ཆགས་ཡོད་རེད། ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་བར་ལ་ཡ་འཁོན་འཛིན་དང་བཅས་ཀྱི་འདྲ་ཁ་གཏད་ཀྱི་འཐབ་རྩོད་འདི་བྱུང་བ་ཡིན་ན་ཨ་ནི་དམག་ས་འདྲ་བོ་འདི་ད་ག་ཚོད་ཞི་བདེ་རྒྱ་མཚོའི་རྒྱལ་ཁབ་དེ་ཚོའི་གི་ས་ཁུལ་ལ་ཡ་ཆགས་ཀྱི་ཡོད་རེད་བྱས་ཙང་བྱེད་དུས། ཨ་མི་རི་ཀ་དང་རྒྱ་ནག་གཉིས་འགྲིག་འཇགས་ཡོང་ཡ་དེ་ལ་ཡང་ཁོ་རང་ཚོས་དོ་སྣང་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད་ལ་ཁོ་རང་ཚོས་ཞེ་དྲག་གི་དེ་བྱེད་སེམས་ཁུ་སེམས་འཚབ་བྱེད་སའི་གི་གནད་དོན་ཅིག་ཀྱང་ཆགས་ཡོད་ཡང་གནད་དོན་གཞན་དག་ཅིག་ལ་ཡ་ད་ད་ལྟ་རྒྱ་ནག་ནང་ལོགས་ལ་ཨ་མི་རི་ཀའི་བཟོ་ཚོང་ལས་ཁང་ཚོས་ག་རེ་བྱེད་ཀྱི་ཡོད་ཟེར་ན་ཞིས་ཅིན་ཕིང་གིས་ད་ཕྱི་ངས་གཞིས་མི་ངར་མའི་ལུས་རྒྱུ་ཞོལ་ནས་བཞིན་བྱེད་དུས་དཀའ་ངལ་འཕྲད་ཡོང་དུས་ཁོ་རང་ཚོས་ག་རེ་བྱེད་ཀྱི་ཡོད་ཟེར་ན་རྒྱ་ནག་ནང་ལོགས་ལ་ཚོང་འབྲེལ་བྱེད་ཀྱི་ཡོད་རེད་ལོ་མང་པོ་ཉི་ཤུ་སུམ་ཅུ་ནས་བཟོ་ཚོང་ལས་ཁང་བཙུགས་བྱས་ནས་ཚོང་འབྲེལ་བྱེད་ཀྱི་ཡོད་རེད་ཚོང་འབྲེལ་དེ། རང་གནས་རང་འཇགས་ལ་ཡ་གནས་པ་གང་ཞིག་ལ་གནས་དགོས་པ་དང་རྒྱུན་འཛིན་བྱེད་ཡག་གི་འདོད་པ་ཡོད་པ་གང་ཞིག་ལ་འདིའི་ནང་ཁེ་འབབ་བྱུང་ཆོག་འདི་གས་ད་རྒྱ་ནག་ནང་མུ་མཐུད་བཞག་ན་ཁེ་བཟང་མཐོང་གི་ཡོག་མ་རེད་བྱས་ཙང་བྱས་དུས་ཁོང་ཚོས་དངུལ་འདི་ཚུར་སྤོ་གི་ཡོག་རེད་ཨན་དེ་མིན་པ་ད་ལྟ་ཁོ་རང་ཚོས་གིས་གཅིག་ད་རྒྱ་ནག་ནང་ལོགས་བཟོ་སྐྲུན་བྱེད་མི་དགོས་པའི་ཐོག་ནས་ཨན་རྒྱལ་ཁབ་གཞན་དག་ནང་སྤོ་གི་ཡོད་དུས། ཁོང་ཚོས་རྒྱལ་ཁབ་ཁོ་རང་ཚོའི་ཀྱི་ད་ལྟ་བཟོ་ཚོང་ཨ་མི་རི་ཀའི་བཟོ་ཚོང་ལས་ཁང་གཞན་དག་ཚོ་ལ་ཡ་ཕར་འབྲེལ་བ་ཤུགས་ཆེན་པོ་བྱེད་བྱེད་ནས་ནི། ད་ཅིག་མ་ལེ་ཤི་ཡ་རེད་ཧྥི་ལི་ཕིན་སི་རེད་ཨིན་ཏྲོ་ནི་ཤ་ལ་སོགས་པ་ཁོ་རང་ཚོའི་ཀྱི་སྲིད་བློན་སྲིད་འཛིན་ཚོའི་ཀྱི་ཨ་མི་རི་ཀའི་བཟོ་ཚོང་ལས་ཁང་ཁག་ལ་ཡང་རྒྱ་ནག་གིས་ཨ་ནི་ཁ་བོ་བྱེད་ནས་བཀུག་ཐབས་བྱེད་པ་ནང་བཞིན་བྱེད་བྱེད་ནས་ཨ་ནི་གང་ལྟར་དུ་ཟུ་འབད་བརྩོན་བྱེད་བྱེད་ནས་མདོར་བསྡུས་ན། དེ་སྔ་ཅིག་རྒྱ་ནག།